ངས་ད་ལྟ་དཔེ་ཆ་བྲིས་རྒྱུ་གི་དུས་ཚོད་དེ་ཧ་ཅང་གི་གུ་ཡངས་པོ་རེད་བསམ་འདུག། ངས་དེ་ངོམ་པ་བྱས་ནི་མེད་ཁྱེད་རྣམ་པས་ང་ཉམས་མྱོང་དེ་ལ་ཁྱེད་རྣམ་པའི་བསམ་བློ་དང་བཟོ་རེ་ཨང་ཁོ་འོང་བླ་མ་ཡིན་ཞུས་དེ་ཙེ་འདྲ་མོ་དེ་མི་འདྲ་ཁྱོད་རེ་ངས་དུམ་བུ་ཀ་ཧ་མི་ཤེས་ཨ་ཧ་བུ་དེ།

དག་ཞག་བཞི་མུན་པོ་སྐྱེ། ཞག་བཞི་མུན་པོ་སྐྱེ་འདུག་དག་ཞག་བཞི་དེ། དེ་ནི་ཁ་མི་སྲུ་སྟེ་ནག་མི་སློང། དག་དེ་ནི་ཞིག་འདུག་དག་སྡུག་བསྔལ་གྱི་རྒྱ་མཚོ་ཞིག་མ་གཏོགས་པས། དག་གཅིག་དགའ་བདེ་རེ་འཛིན་རྩ་བ་ཉིད་ནས་མ། ཕ་མ་གཉིས་ཀྱི་ཞག་བཞི་དུས་སུ། དེ་ནའང་ན་ཕ་མ་གཉིས་ཀྱི་ཟ་མ་ཡང་ཁོག་འགྲོ་མ། ང་རོ་གི་བུ་རྒྱུད་དེ་ཚོ་འདི་ལ་བསམ་བློ་བཏང་སྟེ། འཁོར་བ་ཁབ་ཀྱི་རྩེ་མོ་ན་བདེ་བ་ནམ་ཡང་ཡོད་མ་ཡིན་ཟེར་དགོས་ལུགས་ཀྱི་རྒྱུ་མཚན་དེ།

དེ་འདྲ་བ་ཅིག་གི་གྲྭ་པ་རབ་འདི་སོང་བ་ཅིག་དེ་ཅི་འདྲ་ཤེས་དགོས་རེད། སངས་རྒྱས་ཀྱི་བསྟན་པ་ཅི་འདྲ་ཞིག་འཛིན་དགོས་རེད། སངས་རྒྱས་ཀྱི་བསྟན་པ་རང་རང་སོ་སོ་ལ་ཡོད་རེད་མ་གཏོགས་པས་སངས་རྒྱས་ཀྱི་བསྟན་པ་ཟེར་ན་རྡོག་རྡོག་འདི་འདི་ཟེར་ན་གཞན་འགྱོད་མ་ཧ་གོ་ཞིག་བྱེད་མ་རེད། སངས་རྒྱས་ཀྱི་བསྟན་པ་ང་ཚོ་རྫུན་རེད། ལྔ་བཅུ་ང་བརྒྱད་ལོ་རིག་གནས་གསར་བརྗེ་ཆེན་པོ་བཤད་རེད། སངས་རྒྱས་ཀྱི་བསྟན་པ་གུང་ཁྲན་ཏང་གིས་བཤིག་རེད། གུང་ཁྲན་ཏང་གིས་བཤིག་པ་མ་རེད།

ཕན་ནུས་ཀྱི་ཁྱད་པར་ཞིབ་པའི་སྒོ་ནས་ཅི་ནུས་བསྟན་ཏེ་རྒྱལ་བའི་གསུང་རབ་ཀྱི་ཉམས་ལེན་ཇི་ལྟ་བ་བཞིན་དུ་ཉམས་སུ་བླངས་ན་སངས་རྒྱས་ཀྱི་གོ་འཕང་མ་ཐོབ་པ་དཔེ་མི་སྲིད་ཀྱི་ཐབས་ཀྱིས་རེ་རེ་བཞིན་རྒྱལ་སྲས་ཆེན་པོ་ཞི་བ་ལྷས་བསྟན་པ་ལ། བདག་ལྟ་རུ་ཅི་མི་སྐྱེ་ལ་ཕན་དང་གནོད་པར་ངོ་ཤེས་པས་བྱང་ཆུབ་སྤྱོད་པ་མ་དག་ན་བདག་གིས་བྱང་ཆུབ་སྤྱོད་མི་ཐུབ། དགེ་ལེགས་པར་ནི་མི་བཞག་སྟེ་གསུངས་ནོ།

ཨོ་ལས། འཇམ་མགོན་བླ་མའི་ཐོག་མཐའ་མཇུག་གི་ལྟ་བ་ཡིན་དང་ཡིན། རྗེས་སུ་ལས། དེ་རྗེས་སུ་འཇུག་མཁན་གྱི་བསྟན་པ་དེ་རྗེས་སུ་འཇུག་མཁན་གྱི། གང་ཟག་འགའ་རེ་གྱི། རང་སྣང་གང་བྱུང་གི་འོལ་ཚོད་ཙམ་གྱིས་ཀྱི་བསྟན་པ་ལ་མིག་ཞུགས་ནས། ད་འདྲ་མི་འདྲ་མང་པོ་བྱུང་ཡོད། ཨོ་ལས། མཐའ་མཇུག་གི་ལྟ་བ་ལ་ཁྱད་པར་མེད།

འོན་ཀྱང་བསྟན་པ་ལ་སླད་ཞུགས་པ་འདི་ངས་རྩ་བ་ཉིད་ནས་ཁས་ལེན་མ་རེད། དེ་བསྟན་པ་ལ་དག་ཐེར་རེད། ཨོ་ལེ། དེ་ཡིན་དུས་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་དེ་དེ་གསུངས་ནས་ངས་དེ་སྐྱབས་རྗེ་རྡོ་རྗེ་འཆང་གི་དྲི་བ་དྲིས་ལན་གྱི་ནང་ནས་ངས་དེ་ཞུས་ལེ། ཨོ་ལེ། གང། གང་བྱུང་གིས་ཆོག་ན་ཅིས་ཀྱང་བདེ། སེམས་བཞག་པར་བདེ་ན་ཤེས་ཀྱང་ཆོག། བློ་ཆོས་སུ་སོང་ན་ཤི་ཡང་སླ། སེམས་སྐྱེ་མེད་རྟོགས་ན་འཆི་བ་མེད། ལྷག་པར་ཚིག་རྐང་བཞི་པ་ལྟ་བའི་རྣམ་བཞག་གི་སྐབས། དཔལ་ལྡན་ས་སྐྱ་ཡི་གསལ་སྟོང་འཛིན་མེད་ཀྱི་ལྟ་བ། དགེ་ལུགས་ཀྱི་བདེ་སྟོང་དབྱེར་མེད་དང་བཀའ་བརྒྱུད། གོང་མ་ཚོའི་ཕྱག་རྒྱ་ཆེན་པོའི་ལྟ་བ། སྔ་འགྱུར་རྙིང་ལུགས་ཀྱི་རྫོགས་པ་ཆེན་པོའི་ལྟ་བ་དེ་བཞི་ཀས།

དུས་ཚོད་འདི་འདྲ་གི་ནང་ལ་གྲུབ་མཐའ་ཕན་ཚུན་འཐེན་འཁྱེར་མེད་པར་མཉམ་གཅིག་ཏུ་བསྟན་པ་རྒྱས་ཐབས་འགྲོ་བ་བདེ་ཐབས་མཉམ་གཅིག་གིས་ཕན་ཚུན་ལ་རྒྱབ་སྐྱོར་ཕན་ཚུན་ལ་དེ་ནས་བཀོད་སྒྲིག་བྱས་ནས་མཉམ་གཅིག་གིས་བསྟན་པ་རང་རང་སོ་སོའི་གྲུབ་མཐའ་དེ་ལྷད་མ་ཞུགས་པར་དྲི་མ་མེད་པར་དེ་དར་ཞིང་རྒྱས་པར་བྱེད་དགོས།

མཚོ་གི་ནང་ནས་ཆུ་མཚོ་དང་དུམ་བུ་མཚོ། འོ་མའི་མཚོ། འོ་མ་མཚོ་དེ་ག་རེད་ཟེར་ན། ཡོན་ཏན་ཐམས་ཅད་འཕེལ་བའི་གི་གཞི་རྟེན། ཧ་གོ་སོང་ཨ། ཡོན་ཏན་ཐམས་ཅད་འཕེལ་བའི་གི་གཞི་རྟེན། སྡོམ་གསུམ་གྱི་བཅས་མཚམས་རྣམ་པར་དག་པའི། ཚུལ་ཁྲིམས་ཀྱི་ཕུང་པོ་མཚོན་པའི་གི། དེ་ནས་རྒྱ་མཚོ། ཨ་གོ་རེད། ཚུལ་ཁྲིམས་ཀྱི་ཕུང་པོ་མཚོན་པའི་རྒྱ་མཚོ། ཨོ་ལེ། དེ་ནས་དེའི་ཐོག་ལ་པདྨའི་སྡོང་བུ་དར། རྒྱ་མཚོ་གི་ནང་ལ་པདྨའི་སྡོང་བུ། པདྨའི་སྡོང་བུ་དེ། ཚུལ་ཁྲིམས་རྣམ་པར་དག་པའི་དེ་ནས་དཔེ་མཚོན་པའི་གི་རྒྱ་མཚོ་ཆེན་པོ་དེའི་དབུས་སུ། ལྟ་སྒོམ་སྤྱོད་གསུམ། ལྟ་བ་ཀླུ་སྒྲུབ་དགོངས་པའི་ཡང་སྙིང་མཛད་སྒོམ་པ་མཚན་རྟོག་བྲལ་བའི་ཏིང་འཛིན་ཏེ། ཧོ་ལེ། སྤྱོད་པ་བཀའ་གདམས་གཙང་མའི་རྣམ་ཐར་བསྟེན་འཇམ་མགོན་བླ་མའི་བསྟན་པའི་ཁྱད་ཆོས་གསུམ་གསུང་བ། དེ་ནས་སྲས་བློ་བཟང་དཔལ་ལྡན་གྱི་གསུང་དང། དེ་སྤྱན་མའི་འདབ་མའི་གོ་རྒྱུ་ཨོ་ལེ།

བ་ལ། སྐྱབས་རྗེ་ཆོས་དབང་རྡོ་རྗེ་འཆང་གི། ཟབ་ཟབ་མཐོ་མཐོའི་ཁ་པོ་མ་མཆིས་ཀྱང། བདེ་ཆེན་གོ་འཕང་ཚེ་འདིར་ལག་བཅངས་སུ། གཏོད་པའི་དགེ་ལྡན་སྙན་བརྒྱུད་ཕ་མའི་ནོར། སྐལ་བར་ཐོབ་པའི་དགའ་བའི་ཅ་ཅོ་སྒྲོགས། ཀྱེ་རམ། ངེད་ཚོ་དགེ་ལུགས་པ་གི་ཆོས་བརྒྱུད་དུ་དེ་ལ། འདི་ཟབ་ཟབ་མོ་ཡིན། འདི་གི་མན་ངག་མཐོ་མོ་ཡིན། བ་ལ་ཁ་པོ་ཅུང་དེ་འདྲ་ཡོད་མ། ཡོད་མ་རེད་སྟེ་ཟུང་འཇུག་བདེ་བ་ཆེན་པོའི་གོ་འཕང་སངས་རྒྱས་ཀྱི་གོ་འཕང་འདི་ལག་པའི་གི་ནང་གཏོད། ཨོ་ལེ་གཏད་བཞག་ཡོད་ཟེར་སྟེ། ང་རང་གི་ཕ་མ་ཐུག་གི་ནོར་ལྟ་བུ་ཡིན་པས། དེ་འདྲ་བའི་ནོར་ཞིག་ང་རང་ང་རང་གི་དེ་ནས་ལག་པའི་ནང་ལ་འོངས་དུས་དེ་རྩི་མེད་འདི་མེད་ཀྱི་ང་དགའ་ཞིག་གསུངས་ལ། དགེ་ལྡན་སྙན་བརྒྱུད་ཕ་མའི་ནོར་སྐལ་བར་ཐོབ་པའི་དགའ་བའི་ཅ་ཅོ་སྒྲོགས།

དེ་བཞིན་དུ་དེ་ལྟ་བུ་གི་དེ་ནས་ཧོ་ལ་བཞུགས་ཁྲི་ལ་སོགས་པ་སྟེ། དེའི་དབུས་སུ་རང་གི་རྩ་བའི་བླ་མ་དང། ཧོ་ལ་དེའི་དབུས་སུ་དེ་ནས་སེང་གེ་ཆེན་པོ་བརྒྱད་ཀྱིས་བཏེག་པའི་གི་རིན་པོ་ཆེའི་ཁྲི་སྟེ། ཧོ་ལ་རིན་པོ་ཆེའི་ཁྲི། དེའི་སྟེང་དུ་དེ་ནས་དཀྱིལ་ལ་དེ་ནས་རང་གི་དྲིན་ཆེན་རྩ་བའི་བླ་མ་དང་ངོ་བོ་དབྱེར་མ་མཆིས་པའི་དེ་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ། ཧོ་ལ་རྩ་བརྒྱུད་ཀྱི་བླ་མ་རྣམས་བཞུགས།

དེ་ནས་བག་ཆགས་འཇོག་དགོས་པའི་ཆེད་ལ་དེ་ནས་སྤོས། གུར་གུམ་ལ་སོགས་པ་དྲི་བཟང་ལ་སོགས་པ་དུ་སོ་འདེབས། དེ་འདི་དིང་སང་དགོན་པ་ཚུར་བལྟས་ན། དགོན་པ་འགའ་རེ་ནི་དོ་དང་ཚོགས་རེ་དགོན་པ་འགའ་རེ་ནི་སེར་སྣ་ཆེ་དེ་ཁོ་ན། ཟངས་ཐུང་གི་ལྕང་སྦྲ་ལ་ཕོ་སང་ཚོགས་པ། མཆོད་པ་གི་རྫས་ལ་ཧ་ཅང་གི་སེར་སྣ་ཆེ་དེ་དགོས་ནས། ཨོ་ལེ།